ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ། རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བདུན་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་ལ་ཞབས་སོར་འཁོད་གནང་བ་དང། དེ་བཞིན་མཛད་འཕྲིན་ཁག་བསྐྱངས་གནང་ཡོད་པའི་ཞིབ་ཕྲའི་གནས་ཚུལ་ཁག་ངོ་སྤྲོད་ཞུས་ཤིང་སྙན་སྒྲོན་ཞུ་རྒྱུ་བཅས། གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག

ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།

བྱང་ཆུབ་སེམས་འགྲེལ་དང་ཨ་ནི་སྒྲོལ་མའི་རྗེས་གནང་གནང་ཡག་དང་རྒྱལ་བ་རིན་པོ་ཆེའི་སྐུ་ཚེ་ཞབས་པད་བརྟན་པའི་བརྟན་བཞུགས་བསྟར་འབུལ་ཞུ་གནང་ཡག་གི་དམིགས་བསལ་མཛད་འཆར་ཁག་ཡོད་དུས་ང་ཚོས་ལེ་ཚན་ནང་ལོགས་ལ། རྒྱལ་བ་རིན་པོ་ཆེ་ཨ་ནི་གནས་མཆོག་རྡོ་རྗེ་གདན་ལ་ཞབས་སོར་འཁོད་པའི་རྗེས་ལ་བསྐྱངས་གནང་བའི་མཛད་འཕྲིན་དང་ཨ་ནི་གནས་མཆོག་རྡོ་རྗེ་གདན་གྱི་ས་གནས་རང་གི་ཡང་འབྲེལ་ཡོད་གནས་ཚུལ་ཁག་ཨ་ནི་ང་ཚོའི་གསན་མཁན་རྣམ་པ་ཚོར་ངོ་སྤྲོད་ཞུ་གི་ཡིན། སྔོན་ལ་ཡང་ང་ཚོས་ཨ་ནི་ལེ་ཚན་ནང་ལོགས་ལ།

འཛམ་གླིང་ས་ཕྱོགས་མང་པོ་ཅིག་ནས་ཆེད་མངགས་ཕ་གིར་བཅར་མཁན་བྱེད་དུས་འདས་པའི་ལོ་གཅིག་གཉིས་ཀྱི་ནང་ལོགས་ལ་གནས་མཆོག་རྡོ་རྗེ་གདན་ལ་ད་རེས་ནི་མི་ཚོགས་མང་པོ་འདི་ག་ཚོད་ཅིག་གིས་འདུ་འཛོམས་གནང་བ་དེ་ཐོག་མར་ཆགས་ཀྱི་མེད་འགྲོ་ད་ལྟ་ཏོག་དབྱིབས་འགོས་ནད་ཀྱི་ནད་ཡམས་འདིའི་དབང་གིས་ཡིན་ནམ་དེ་འདྲས་ཀྱི་ད་འདུ་འཛོམས་ཆེན་པོ་དེ་འདྲས་བྱུང་ཡོད་མ་རེད། ལགས་རེད་སྒྲོལ་དཀར་ལགས་ད་འདས་པའི་ཧ་ལམ་ལོ་གསུམ་མ་ཟིན་ཙམ་གྱི་རྗེས་སླར་ཡང་ད་གནས་མཆོག་རྡོ་རྗེ་གདན་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཞབས་སོར་འཁོད་ནས་ད་ཕྱི་ཚེས་ཉི་ཤུ་རྩ་དགུ་ནས་སུམ་ཅུ་སོ་གཅིག་བར་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གསུང་ཆོས་བཀའ་དྲིན་སྩལ་གཏན་འཁེལ་ཡོད་རེད། ཨ་ནི་དེ་ནས་ཕྱི་ཚེས་གཅིག་ཉིན་ཀ་ད་ད་ལྟ་དགེ་ལུགས་ཆོས་བརྒྱུད་འཛིན་པ་ཡོངས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་འབུལ་ཡས་ཀྱི་ད་འདི་མཛད་འཆར་འདི་ད་ལྟའི་ཆར་ལ་གཏན་འཁེལ་ཡོད་རེད་བ། དེ་ཡིན་དུས་ད་རྒྱ་བལ་འབྲུག་གསུམ་རེད་དེ་ནས་ཕྱི་རྒྱལ་འཛམ་གླིང་ཡུལ་གྲུ་ཁག་མང་པོ་ཅིག་ནས་ད་ཧ་ལམ་རྒྱལ་ཁབ་ད་ལྟ་བདེ་སྲུང་ལས་ཁུངས་ཀྱི་ཐོ་ནང་ལ་གཞིགས་པ་ཡིན་ན་རྒྱལ་ཁབ་ཧ་ལམ་དྲུག་ཅུ་རེ་ལྔ་ཙམ་ཞིག་ནས་ད་དད་ལྡན་ཆོས་ཞུ་བ་ཞིག་གིས་ཁག་རྒྱལ་ཁབ་དྲུག་ཅུ་རེ་ལྔ་ཙམ་ནས་ག་ཚོད་ཕེབས་ཡོད་མེད་ཀྱི་གྲངས་འབོར་དེ་ད་ད་ལྟ་ཚོད་དཔག་བྱེད་ཡས་ཁག་པོ་འདྲ་པོ་ཅིག་རེད་ཤག་ག་རེ་ཡིན་ན་ད་དུང་མུ་མཐུད་བྱས་ཕེབས་བཞིན་པ་ཅིག་རེད་དང། ད་གསུང་ཆོས་ཚེས་པ་ཉི་ཤུ་དགུའི་ཉིན་ཀ་དབུ་འཛུགས་གནང་གི་ཡོད་དུས་མི་ཁ་ཤས་ཡིན་པ་ཡིན་ན་པ་སེ་དང་དེ་འདྲས་མང་པོ་ཅིག་གིས་མ་འགྲིག་བྱས་རྗེས་གསུང་ཆོས་ཉིན་ཀ་རང་ཕ་གིར་འབྱོར་བ་བྱུང་མཁན་དེ་འདྲས་བྱུང་བྱས་ཙང་ད་མུ་མཐུད་བྱས་ད་དུང་ཕེབས་བཞིན་པ་ཅིག་རེད་ཨ་ནི་མི་ཚོགས་མང་པོ་དེ་ག་ཙམ་ཅིག་གིས་ཡོད་དུས་ཨ་ནི་ནད་ཡམས་སྔོན་འགོག་དང་དེ་ཚོའི་གནས་སྟངས་དེ་ག་འདྲས་ཅིག་ཆགས་ཀྱི་ཡོད་ན་ད་ད་ལྟའི་དུས་ཚོད་དེ་ཡང་ནད་ཡམས་སྔོན་འགོག་དེ་གལ་ཆེ་ཤོས་ཅིག་རེད་བ།
ལགས་རེད་སྤྱིར་བཏང་ད་ད་ལྟ་ཏོག་དབྱིབས་གཉན་རིམས་ཀྱི་ནད་གཞི་འདི་ད་ལྟ་ཧ་གཙང་མ་གཙང་རྐྱང་ཅིག་ད་ད་ལྟ་མེད་པ་ཆགས་ཡོད་མ་རེད། དེ་ཡིན་དུས་ད་ད་ལྟའི་ཆར་ལ་ད་དེ་བ་ལ་མི་ཚོགས་མང་པོ་ཅིག་འཛོམས་ཀྱི་ཡོད་དུས་ཆམ་ནད་བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ངོས་ནས་ད་དེ་བ་ལ་ཁོ་རང་ཚོའི་གི་སྨན་སྦྱིན་གྱི་ལས་གཞི་འདི་འདྲའི་ཅིག་སྤེལ་ད་སྤེལ་བཞིན་པ་རེད་ཤག་ད་རིང་ང་རང་དངོས་སུ་ད་ལྟའི་ཁོ་རང་ཚོའི་གི་བོད་མི་སྒྲིག་འཛུགས་འཕྲོད་བསྟེན་གི་ཞབས་ཞུ་མཉམ་པོ་དངོས་སུ་མཇལ་ནས་ད་ཁོ་རང་ཚོ་མཉམ་པོ་བཀའ་མོལ་གནང་ཡས་གོ་སྐབས་བྱུང་སོང། ད་ཁོ་རང་ཚོའི་གི་ད་གསུང་ཡས་བྱས་ན་ད་ལྟའི་གི་ད་མི་ཚོགས་མང་པོ་ཞིག་འཛོམས་ཡོད་དུས་ད། ནད་པ་བསྟེན་དུ་ཡོང་མཁན་མང་པོ་ཞིག་འདུག་ད་འདིའི་ནང་ལོགས་ནས་ད་ཅིག་ནད་པ་གཙོ་བོ་འགྲོ་ཅིག་འདི་རེད་ཤག་ད་ཆམ་ནད་ཆམ་ནད་དང་ད་གྲོད་ཁོག་བཤལ་ནད་ཤིག་ན་ཚ་འདི་ད་མང་པོ་ཞིག་འདུག་ལགས་འདུག་འདི་གཙོ་བོ་ད་ཁོ་རང་གི་གསུང་ཡས་བྱས་ན

གཞན་ཕན་གྱི་སྤྱི་ཚོགས་ཞབས་ཞུའི་ལས་དོན་གལ་ཆེ་དོན་ཆེན་ཐོག་ནས་སྒྲུབ་བཞིན་ཡོད་པ་ལྟར་འདི་ལོ་ཡང་གནས་མཆོག་རྡོ་རྗེ་གདན་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གསུང་ཆོས་སྩལ་བའི་རིང་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་དབུས་ས་གཉིས་ཐུན་མོང་ནས་གཟའ་འཁོར་གསུམ་ཙམ་གྱི་རིང་ཕྱོགས་མཐའ་ཁག་ནས་ཕེབས་པའི་དད་ལྡན་ཆོས་ཞུ་བ་ཡོངས་ལ་དཀའ་ངལ་དེ་ཙམ་མི་ཡོང་བའི་ཆེད་དུ་སྤྱི་ཚོགས་ཞབས་ཞུའི་ལས་དོན་རྒྱ་ཆེ་ཞིག་སྤེལ་བཞིན་ཡོད་སྐོར་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན། བོད་ཀྱི་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་ཀྱི་ངོས་ནས་ཀྱི་སྔར་རྒྱུན་གཞིར་བཟུང་ད་ལྟའི་གསུང་ཆོས་ཀྱི་ཆེད་དུ་ཕེབས་མཁན་གྱི་དད་ལྡན་ཆོས་ཞུ་བ་སུ་འདྲ་ཅིག་ནས་འཛམ་གླིང་ཕྱོགས་ཡོངས་ནས་ཕེབས་ཏེ་ཁོང་རྣམ་པ་ཚོ་ལ་སྐུ་མཉེལ་མ་འཕྲད་ཡག་གི་ཐོག་ལ་སྤྱི་ཚོགས་ལ་ཞབས་ཞུ་གི་ལས་དོན་བསྒྲུབ་མུས་ཡིན།
སྤྱིར་འདི་ལོའི་གཞོན་ནུ་ལྷན་ཚོགས་ཀྱི་སྤྱི་ཚོགས་ཞབས་ཞུའི་ལས་དོན་ཁག་སྡེ་ཚན་མི་འདྲ་བ་གསུམ་དུ་དབྱེ་ཡོད་པ་དེ་ཡང་གཞོན་ནུའི་གསལ་བསྒྲགས་ཁང་རླངས་འཁོར་དང་མེ་འཁོར་བབས་ཚུགས་ཁག་ཏུ་ཆུ་ཚོད་ཉི་ཤུ་རྩ་བཞིའི་རིང་དད་ལྡན་ཆོས་ཞུ་བ་ཚོར་སྣེ་ལེན་ཞུ་རྒྱུ་དང་ལོ་ན་རྒན་པ་དང་ནད་པ་ཚོའི་ཆེད་དུ་ཛ་དྲག་མྱུར་སྐྱོབ་ཚན་པ་སོགས་ཡིན་པ་དང། ད་རེས་ཕྱོགས་མཐའ་ཁག་ནས་དང་བླངས་ཚོགས་མི་ཁྱོན་བརྒྱད་ཅུ་གྱ་དྲུག་ལྷག་ཕེབས་ཡོད་པ་དེའི་ནང་ནས་ཕལ་ཆེ་བ་མཐོ་སློབ་ཁག་ནས་ཡིན་པ་ཁོང་ནས་གསུང་གི་འདུག།
ད་ལྟ་དེ་མཆོད་རྟེན་རིན་པོ་ཆེ་གྱི་སྐུ་འཁྲིས་སུ་ཡོད་པའི་ཀྱི་ཨན་གསལ་བསྒྲགས་ཁང་གི་ཐོག་ནས་ཀྱི་སྐད་ཡིག་འདྲ་མིན་ཐོག་ནས་ཀྱི་དད་ལྡན་ཆོས་ཞུ་བ་རྣམས་ལ་གསལ་བསྒྲགས་བཏང་ཡས་རེད། ད་ག་ནང་བཞིན་ཀྱི་དེའི་ཀྱི་ཕྱག་གཡོན་ཕྱོགས་དེ་ལ་ཅ་ལག་རྙེད་སོན་དང་བོར་བརླག་གི་ཚན་པ་དེ་འདྲས་ཀྱི་ཐོག་ནས་ཀྱི་ད་ད་ལྟ་དེ་མཆོད་རྟེན་ཀྱི་ཉེ་འཁྲིས་སུ་རེད་ད་ག་ནང་བཞིན་ཀྱི་རྡོ་རྗེ་གདན་ཁུལ་ཡོངས་ནང་ལ་ཨན་བྱས་ཀྱི། དད་ལྡན་ཆོས་ཞུ་བ་སུ་འདྲ་གཅིག་གིས་ཅ་ལག་བརླགས་པ་ཡིན་ནའི་འདྲ་འདུག་ཡང་ཁ་ཤས་ཅིག་ལ་རྙེད་པ་ཡིན་པའི་ནའི་འདྲ་འདུག་འདི་ཆ་ཚང་ཅིག་ང་ཚོའི་ངོས་ནས་ཀྱི་ཐོ་འགོད་བྱེད་ཅིག་ནའི་དོ་བདག་རང་ལ་འཕྲོད་ཐུབ་པས་ཀྱི་དེའི་ཀྱི་ཐོག་ནས་ཀྱི་ཅ་ལག་རྙེད་སོན་གྱི་ཚན་པ་ཅིག་ང་ཚོ་དེ་བཟུང་འཇོག་གནང་ཡོད་ཨ་འདི་ནས་ནི་གྱི་གལ་ཆེ་བ་ཅིག་དེ་ཛ་དྲག་མྱུར་སྐྱོབ་ཚན་པ་འདིའི་ནང་ལོགས་ལ་ད་གང་ཅིག་དད་ལྡན་ཆོས་ཞུ་བ་ལ་སྙུང་པ་ཡིན་ནའི་འདྲ་འདུག་ཡང་དེ་འདྲའི་ཀྱི་ཐོག་ནས་ཀྱི་ཛ་དྲག་གནས་སྟངས་ཨན་ཅིག་དེ་འདྲ་དེ་གནས་མཆོག་རྡོ་རྗེ་གདན་གྱི་ཁུལ་ལ་ཡང་ཅིག་རྐུ་མ་ད་དེ་འདྲའི་ཀྱི་ཐོག་ནས་ཀྱི་གནས་ཚུལ་ཕྲན་བུ་རེ་ཡོང་དེ་ཡོད་དུས་ཙམ་པ་ལ། དེ་འདྲའི་ཀྱི་ཛ་དྲག་དཀའ་ངལ་ག་རེ་བྱུང་མེད་པའི་ལས་ཀའི་སྡེ་ཡིག་གི་ཐོག་ལ་གཅིག། ཕྱག་རོགས་དང་ལེན་བདེ་བྱེད་ཡས་ཀྱི་ཐོག་ནས་ཀྱི་ཛ་དྲག་མྱུར་སྐྱོབ་ཚན་པ་གངས་ཅན་སེམས་དཔའ་གསུམ། མཆོད་རྟེན་རིན་པོ་ཆེ་བཀུར་སྒྲིལ་གྱི་ཐོག་ནས་ཡོད་པའི་ཐོག་ནས་ཀྱི་ང་ཚོས་ད་ལྟ་ཞབས་འདེགས་ཞུ་མུས་ཡིན། འདིའི་ཐོག་ནས་ཀྱི་དད་ལྡན་ཆོས་ཞུ་བ་མང་པོ་གཅིག། མེ་འཁོར་གྱི་བརྒྱུད་ནས་ཡར་ཕེབས་ཀྱི་ཡོད་དུས་ཙམ་པ་ལ་ག་ཡ་མེ་འཁོར་བབས་ཚུགས་ལ། ཆུ་ཚོད་ཉི་ཤུ་རྩ་བཞིའི་རིང་ལ་དང་བླངས་ཀྱི་སློབ་ཕྲུག་ང་ཆ་བགོས་བྱས་རྗེས་ནས་ང་ཚོས་ཀྱི་ཚོགས་མི་ཆ་བགོས་བྱས་རྗེས་ནས་ད་ལྟའི་ཆ་ལ་ཞབས་ཕྱི་ཞུས་ཏེ་ཞུ་མུས་ཡིན་ཞུ་མུས་ཡིན་ཞེས་ཞུས་ནའང། ཡང་འདི་ལོ་གནས་མཆོག་རྡོ་རྗེ་གདན་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཞུ་ཆེད་རྒྱ་བལ་འབྲུག་གསུམ་དང་ཕྱི་རྒྱལ་ཡུལ་གྲུ་ཁག་འདྲ་མིན་ནས་དད་ལྡན་ཆོས་ཞུ་བ་སྟོང་ཚོ་མང་པོ་ཕེབས་བཞིན་ཡོད་པ་དང་ལྷག་པར་དུ་ད་ལྟའི་ཆར་རྒྱ་ནག་གཙོས་ཨ་རི་དང་ཉི་ཧོང་ཀོ་རི་ཡ་དེ་བཞིན་ཡུ་རོབ་རྒྱལ་ཁབ་ཁག་ཞིག་ནང་ཏོག་དབྱིབས་གཉན་རིམས་བཅུ་དགུ་ཡི་རྣམ་པ་འགྱུར་བའི་ནད་འབུ BF། བདུན་པ། ཁྱབ་གདལ་འགྲོ་བཞིན་པའི་གནས་སྟངས་ཛ་དྲག་ཏུ་འགྱུར་བཞིན་ཡོད་སྟབས་བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ཀྱིས་རིན་མེད་སྨན་སྒར་ཞབས་ཞུ་གནང་མུས་ཡིན་འདུག་པ་དང་ས་གནས་སུ་ནད་ཡམས་སྔོན་འགོག་དང་ཁྱབ་གདལ་མི་འགྲོ་བའི་ཆེད་དུ་རིན་མེད་ཁ་རས་བགོ་འགྲེམས་དང་མང་ཚོགས་ཀྱི་ངོས་ནས་དུས་རྒྱུན་དུ་ནས་ལག་པ་ཡང་སེ་འཁྲུད་རྒྱུ་དང་ཁ་རས་ངེས་པར་དུ་གྱོན་དགོས་པས་བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ཀྱི་ནད་རིམས་སྔོན་འགོག་སྡེ་ཚན་གྱི་ལས་བྱེད་བསྟན་འཛིན་བསོད་ནམས་ལགས་ཀྱིས་ལམ་སྟོན་གནང་བཞིན་ཡོད་འདུག།

ཡང་ཁོང་ནས་ད་ལྟའི་ཆར་ནད་པ་བསྟེན་གཏུགས་བྱེད་མཁན་ཁྲོད་ནས་ནད་གཞི་ཕལ་ཆེ་བ་ཆམ་ནད་དང་གྲོད་ཁོག་བཤལ་བའི་རིགས་ཡིན་འདུག་པས་དད་ལྡན་ཆོས་ཞུ་བ་ཚོའི་ངོས་ནས་ནད་ཡམས་འདིའི་རིགས་མི་ཡོང་བའི་ཆེད་དུ་ལམ་གཡས་གཡོན་དུ་འཚོང་བཞིན་པའི་ཞལ་ལག་རིགས་དང་ཤ་ཡི་རིགས་ཀྱི་ཞལ་ལག་གནས་སྐབས་རིང་སྤོང་དགོས་པ་དང་འཐུང་ཆུའི་རིགས་ཁོལ་ནས་འཐུང་དགོས་པ་སོགས་ཀྱི་ལམ་སྟོན་གནང་བཞིན་འདུག་རྒྱ་གར་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།

འདི་གས་ཡང་ཅིག་གི་འགྱུར་བ་ག་འདྲ་ཕྱིན་ཡོད་ན། ལགས་རེད་འགྲོ་བ་ལ་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཧ་ལམ་ད་ལོ་གསུམ་རྗེས་ལ་ད་གནས་མཆོག་རྡོ་རྗེ་གདན་ལ་ཞབས་སོར་འཁོད་ཡོད་དུས། ནི་འདི་བ་གི་ད་ཅིག་གི་མངའ་སྡེའི་གཞུང་གི་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་སྲུང་བྱའི་ཀྱི་གྲ་སྒྲིག་གནང་ཕྱོགས་རེད་འདི་ཚོ་ཧ་ལས་པ་རེད་ཤག་སྔོན་མ་ལས་མཐུན་རྐྱེན་འདི་ཚོ་ཡག་ག། ཕེབས་ལམ་གཡས་གཡོན་ཆ་ཚང་རེད་ད། གསུང་ཆོས་ར་བའི་གཡས་གཡོན་རེད་ཚང་མ་ལ་ད་པར་ཆས་དེ་འདྲ་བཙུགས་ཤག་དེ་མ་ཡིན་པའི་ད་ཉེན་རྟོག་པ་ངོ་མ་བྱས་ན་ད་ད་ལན་ཉེན་རྟོག་པ་ཡི་ཧ་ལམ་མང་ང་འདུག་དེ་མ་ཟད་ད་ཡང་ནད་གཞི་དེ་ག་རེ་ཟེར་བ་རེད་ད་ལྟ་ཆ་མེད་དུས་ད་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་རྒྱལ་ས་ལྡི་ལི་ནས་ཚུར་ཆིབས་བསྒྱུར་གནང་པའི་སྐབས་རེད་དེ་མ་ཟད་ད་ལྟ་ཕྱི་ཚེས་ཉི་ཤུ་གསུམ་ཉིན་མོ་དེ་གོང་ས་མཆོག་གནས་མཆོག་རྡོ་རྗེ་གདན་གྱི་ད་ལྟ་བྱང་ཆུབ་མཆོད་རྟེན་དུ་གནས་གཟིགས་ཕེབས་པའི་སྐབས་རེད། འདིའི་སྐབས་ལ་ད་ཕེབས་ལམ་གཡས་ད་ཅིག་གི་དད་ལྡན་ཆོས་ཞུ་བ་མང་པོ་ཅིག་ད་གོང་ས་མཆོག་གི་ཞལ་མཇལ་ཐོབ་ཡས་ལ་འཚང་ཁ་ཤིག་ཤིག་གནང་ནས་བཞུགས་སྲོལ་ཡོད་པ་དེ་དུས་ད་ཅིག་སྐུ་སྲུང་ཉེན་རྟོག་དེ་ཚོའི་ཉེན་རྟོག་པ་གིས་སྔོན་མ་ནང་བཞིན་ཐག་ཉེ་པོ་ཉེ་པོ་དེ་འདྲའི་ཡང་ཅིག་གི་ཡོང་མ་བཅུག་ཡས་དེ་འདྲའི་ཁོ་རང་ཚོས་ཀྱི་ཐག་པ་འདི་འདྲའི་བཏང་བྱས་དེ་གྲ་སྒྲིག་ཡག་པོ་གནང་ཤག་ཨོ་དེ་འདྲའི་འདྲི་རེ་བྱེད་ལང་ལོང་སོ་ད་དེ་ཡིན་ན་གནད་འགག་ཆེན་པོ་ཞེ་དྲག་ཅིག་གི་ཆགས་བསྡད་ཀྱི་ཡོད་རེད་ཨ་ནི་ཏག་ཏག་ཡང་ད་ལྟ་གོང་ལ་བཀའ་མོལ་བྱུང་བ་ནང་བཞིན་ད་ཕྱི་ཚེས་ཉི་ཤུ་གསུམ་གྱི་ཉིན་མོ་དེ། རྒྱལ་བ་རིན་པོ་ཆེ་ཡང་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ལ་གནས་གཟིགས་གནང་བ་དང་དེའི་འབྲེལ་ཡོད་ཀྱི་ཡང་སྐོར་ལ་ང་ཚོ་ས་གནས་རང་ནས་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བ་དེ་གཅིག་ངོ་སྤྲོད་ཞུ་གི་ཡིན། འདི་ཚེས་ཉི་ཤུ་རྩ་གསུམ་ཉིན་གྱི་སྔ་དྲོ་ཕྱག་ཚོད་བརྒྱད་པའི་ཐོག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་གྱི་བོད་དགོན་དགའ་ལྡན་འཕེལ་རྒྱས་གླིང་རྣམ་རྒྱལ་གྲྭ་ཚང་ཕོ་བྲང་ནས་བྱང་ཆུབ་མཆོད་རྟེན་ཆེན་མོར་གནས་གཟིགས་མཛད་སྐབས་ཕྱི་ནང་གི་དད་ལྡན་བརྒྱ་ཕྲག་མང་པོས་ཕེབས་ལམ་གྱི་གཡས་གཡོན་ལག་ཏུ་མེ་ཏོག་དང་དཀར་གཙང་མཇལ་དར་སོགས་ཐོགས་ཏེ་ཕེབས་བསུ་དང་རྒྱང་མཇལ་ཞུས་སོང། ཡང་ད་རེས་གོང་ས་མཆོག་ནས་བྱང་ཆུབ་མཆོད་རྟེན་ཆེན་མོའི་དྲུང་དུ་བདག་ཅག་གི་སྟོན་པ་བཅོམ་ལྡན་འདས་ཀྱི་སྐུ་བརྙན་ལ་གནས་གཟིགས་དང་སྣང་གསལ་མཆོད་མེ་ཞལ་ཕྱེ་གྲུབ་རྗེས་རྒྱུན་ཆགས་གསུམ་པ་དང་རྟེན་འབྲེལ་བསྟོད་པ་ཤེས་རབ་སྙིང་པོ་དང་པཎ་གྲུབ་བཅུ་བདུན་གྱི་གསོལ་འདེབས་དེ་བཞིན་བསྟན་རྒྱས་སྨོན་ལམ་དང་ཐུབ་བསྟན་རིས་མེད་རྒྱས་པའི་སྨོན་ལམ་བཅས་གསུང་འདོན་གྲུབ་མཚམས་གོང་ས་མཆོག་གིས་བོད་པའི་གསར་འགོད་པ་ཁག་ཅིག་ལ་ད་རེས་ཀྱི་གནས་གཟིགས་དང་འབྲེལ་བའི་སྐོར་བཀའ་སྩལ་སྐབས། བོད་ནང་ཡོད་པའི་བོད་མི་ཚོའི་ཆེད་དུ་སྨོན་ལམ་དང་བོད་དོན་བདེན་མཐའ་གསལ་བའི་དུས་ཤིག་ཏན་ཏན་ཡོང་ངེས་ཞེས་བཀའ་སྩལ་གནང་སོང།
བོད་རིགས་སྐལ་བ་བཟང་པོ་ཞིག་བྱུང་རྣམས་ཀྱིས་བཅོམ་ལྡན་འདས་སྐུ་ངོ་མས་ད་ཕྱིན་ལུགས་གནང་ཞེས་པའི་གནས་ཚུལ་དོགས་གཞི་དེ་ཡང་བསྟན་རྒྱས་སྨོན་ལམ་འདོན་ཡག་ཚང་མས་ཞེས་དངོས་གནས་དྲང་གནས་ཀྱི།

སེམས་ནང་དགའ་ཚོར་དང་ཚོར་བ་དམིགས་བསལ་ཞིག་བྱུང་སོང་ཞེས་གསུང་གི་འདུག་ཡང་སོག་ཡུལ་ནས་ཕེབས་པའི་བོད་རིགས་འཕྲིན་ལས་ལགས་ཞུ་བ་ཞིག་ནས་ཁོང་ད་རེས་ལོ་གསུམ་རྗེས་གནས་མཆོག་རྡོ་རྗེ་གདན་དུ་སླེབས་ནས་གོང་ས་མཆོག་མཇལ་རྒྱུ་དང་ཁོང་གི་ཞལ་ནས་གསུང་ཆོས་ཞུ་རྒྱུའི་གོ་སྐབས་ཐོབ་པ་དེ་སྐལ་བ་བཟང་པོ་བྱུང་སོང་ཞེས་གསུང་གི་འདུག། གང་སུ་ང་ཚོ་བོད་པ་རེད་གངས་དཀར་རེད་ཧི་མ་ལ་ཡའི་རི་རྒྱུད་རེད་ཚང་མ་དེ་བ་ཕྱག་འཚལ་སྐོར་ཅང་བྱས་རེད་དེ་ནས་དགེ་བ་བསག་ཡག་རེད་གང་མིན་ཚད་ཡག་པོ་འདུག་དཔེ་དགའ་པོ་བྱུང། ཨ་ནི་སྐྱབས་མགོན་རིན་པོ་ཆེ་དེ་རིང་མཇལ་ཁ་རག་སོང་ཨ་ནི་གསུང་ཆོས་ཡོད་རེད་དཔེ་མ་སྲིད་པའི་སྐལ་བ་བཟང་པོ་བྱུང། དེ་བཞིན་ལ་དྭགས་ནས་ཕེབས་པའི་རང་ལོ་བདུན་ཅུ་དོན་གཉིས་སོན་པའི་ཨ་མ་ཡེ་ཤེས་སྒྲོལ་མ་ལགས་ཀྱིས།
རྡོ་རྗེ་གདན་མཇལ་ལ་གཅིག་ན་སེམས་པ་ཁམས་བཟང་ཆ་རག་དང། ཡང་མཇལ་ལི་ཡང་མཇལ་རྩ་བའི་བླ་མ་མཇལ་བྱིན་རླབས་ཐོབ་ད་ལོ་བདུན་ཅུ་དོན་གཉིས་ལ་སླེབས་ད་ཤི་ནའང་ཤི་ར་ནི་ནོག་ས་མ་ར། ཁོ་མོ་ད་རེས་རྒྱལ་བ་རིན་པོ་ཆེའི་ཞལ་མཇལ་དང་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་མཇལ་ནས་བསྐོར་བ་དང་ཕྱག་འཚལ་རྒྱུ་བྱུང་ནས་ད་ང་འཆི་ནའང་འགྱོད་པ་མེད་ཅེས་གསུངས་བྱུང། རྒྱ་གར་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།
ད་དེ་བཞིན་རྒྱལ་བ་རིན་པོ་ཆེ་གནས་མཆོག་རྡོ་རྗེ་གདན་ལ་ཞབས་སོར་འཁོད་གནང་པའི་རྗེས་ལ་ཡིན་པ་ཡིན་ན་ཡང་དེ་མིན་གྱི་མཛད་འཕྲིན་ཁག་ཅིག་གི་བསྐྱངས་གནང་ཡོད་དུས་ད་ཕྱི་ཚེས་ཉི་ཤུ་དྲུག་གི་ཉིན་མོ་དེ་ཡིན་པ་ཡིན་ན་ཝེཏ་ནམ་དང་ཨི་ཊ་ལི་གི་དད་ལྡན་པ་ཚོ་དམིགས་བསལ་གྱི་མཇལ་ཁ་ཅིག་གི་ནང་ཡོད་རེད་པ། ལགས་རེད་སྒྲོལ་དཀར་ལགས་དྭ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་ལྟ་གནས་མཆོག་རྡོ་རྗེ་གདན་ལ་ཞབས་སོར་འཁོད་པའི་རྗེས་ལ་དྭ་གསུང་ཆོས་མ་ཡིན་པའི་མཛད་འཆར་ཁག་ཅིག་གཅིག་དྭ། ཕྱི་ཚེས་ཉི་ཤུ་གསུམ་ཉིན་མོ་དྭ་དྭ་གནས་གཟིགས་ཕེབས་ཡོད་རེད་ཨ་ནི་དེ་དང་མཉམ་དུ་དྭ་དྭ་ཕྱི་ཚེས་ཉི་ཤུ་དྲུག་ཉིན་མོ་དེ་དྭ་དྭ་ཝེ་ཏི་ནམ་ནང་པའི་རྒྱལ་ཁབ་ཅིག་དང་དེ་ནི་དྭ་དྭ་ཨི་ཏྲ་ལི་པའི་དད་ལྡན་ཆོས་ཞུ་བ། ཧ་ལམ་ལྔ་བརྒྱ་ནས་དྲུག་བརྒྱ་བར་དུ་རེད་ཤག་ད་འོ་དེ་ཧོ་ཨ་ནི་མང་པོ་ཞེ་དྲག་རེད་ད། ལགས་རེད་ལྔ་བརྒྱ་ནས་དྲུག་བརྒྱ་བར་དུ་དད་ལྡན་ཆོས་ཞུ་བ་ཁོང་རྣམ་ཚོས་ཀྱི་ཚོགས་པ་ཁོང་རྣམ་ཚོས་ཀྱིས་ད་ཡ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གསོལ་འདེབས་ཞུས་པ་བཞིན་ཨ་ནི། ཕྱི་ཚེས་ཉི་ཤུ་རྩ་དྲུག་ཉིན་མོ་དེར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཇལ་ཁ་དང་ཚང་མ་ལོར་ལ་དེ་དམིགས་བསལ་བཀའ་སློབ་དེ་འདྲའི་ཕེབས་ཤག་ད་ཡིན་ནའི་ད་ང་ཚོ་སྐབས་དེ་དུས་ཡིན་ནའི་གསར་འགོད་པ་དེ་ཚོ་ད་ད་གསུང་ཆོས་ར་བའི་ནང་ལ་ཡར་འཛུལ་བཅུག་མ་སོང།

དབྱི་ཐ་ལི་ནས་ཕེབས་མཁན་ཁོང་རྣམ་ཚོ་ཁག་གཅིག་ལ་ང་ཚོ་བཅར་འདྲི་ཞུ་ཡས་གོ་རག་སོང་སྐབས་དེ་དུས་ཁོང་རྣམ་ཚོས་དཔེ་གཅིག་གི་ཚོར་སྣང་དམིགས་བསལ་གཅིག་དང་ད་གོང་ས་མཆོག་མཇལ་ནས། སེམས་ནང་ལ་དཔེ་དམིགས་ཚོར་སྣང་དམིགས་བསལ་དེ་འདྲ་བྱུང་སོང་ལབ་ནས་ཚང་མས་ཁ་གཅིག་ཅོག་རེད་ཤག་དེ་མ་ཡིན་པའི་དེ་སྐབས་དེ་དུས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ཏུ་གཙོ་བོ་ག་རེ་ཕེབས་ཡོད་མེད་ཁོང་རྣམ་ཚོ་ལ་བཀའ་འདྲི་ཞུ་དུས་གཙོ་བོ་ད་བྱང་ཆུབ་སེམས་དང་སྟོང་པ་ཉིད་ཀྱི་སྒོམ་ཉམས་ལེན་བྱེད་དགོས་རེད་ཨ་ནི་སེམས་པ་བཟང་པོ་བྱེད་དགོས་རེད། འོ་དེ་འདྲས་ཨ་ནི་མི་གཞན་ལ་ཨ་ནི་ཅིག་གིས་ཕན་པ་སྒྲུབ་དགོས་རེད་ལབ་ནས། འདིའི་བཀའ་སློབ་འདི་གལ་ཆེན་པོ་ཅིག་ཨ་ནི་ཁོ་རང་ཚོས་ཀྱིས་བརྩིས་ནས་ཨ་ནི་འདི་མ་འོངས་པར་ཁོ་རང་ཚོ་ཨ་ནི་ཕར། སོ་སོའི་ལུང་པ་ལ་ཕར་ལོག་དུས་ཨ་ནི་འདི ྋགོང་ས་མཆོག་གི་བཀའ་སློབ་འདི་ལག་ལེན་འཁྱེར་གྱི་ཡིན་ལབ་ནས་འདི་འདྲའི་གསུང་མཁན་མང་པོ་ཅིག་འདུག་ལགས། ལོ་འོང་ཞུས་ཙང་གི། ཏག་ཏག་ཡང་པ་སངས་ཚེ་རིང་ལགས་ཀྱིས་གོང་ལ་ངོ་སྤྲོད་གནང་བ་དེ་དག་གི་སྐོར་ལ་ཡང་ང་ཚོ་ས་གནས་ནས་བཏང་གནང་པ་ཅིག་ཡོད་འདི་དེ་མཚམས་འདིར་ངོ་སྤྲོད་ཞུ་གི་ཡིན། འདི་ཚེས་ཉི་ཤུ་རྩ་དྲུག་ཉིན་རྒྱ་གར་གནས་མཆོག་རྡོ་རྗེ་གདན་དུ་ཝིཏ་ནམ་དང་ཨི་ཏྲ་ལི་ནས་ཕེབས་པའི

སྟོང་ཕྲག་རིང་ལ་ཡང་གནས་དེར་གནས་སྐོར་བྱས་བྱས་ཨེ་ནི་སྟོན་པའི་སྟོན་པ་ལ་སྐྱབས་སུ་འགྲོ་བའི་ཐོག་ནས་ཨེ་ནི་སྟོན་པའི་བྱིན་རླབས་ཀྱིས་རང་གི་རྒྱུད་ལ་འཇུག་ཡ་ཅིག་གིས་ཚང་མས་འབད་རྩོལ་བྱེད་དེ་ཡང་ཆགས་འདུག་སྟོན་པ་བཅོམ་ལྡན་འདས་ཁོ་རང་ཨེ་ནི། ཐོག་མར་སྐུ་འཁྲུངས་པའི་ཁ་ཐུག་ལ་ཡང་སངས་རྒྱས་པའི་མཛད་པ་མཛད་ཡོད་མ་རེད་དེ་ནས་བཅོམ་ལྡན་འདས་ཀྱིས་ལོ་དྲུག་དཀའ་སྤྱད་དེ་ཚོ་མཛད་ནས། ཨེ་ནི་སངས་རྒྱས་ནས་ཨེ་ནི། ཐོག་མར་ཐུགས་བསྐྱེད་པའི་ཁ་ཐུག་ནས་གཞན་དོན་མཛད་ཀྱི་ཡིན་ཟེར་ཞིག་ཐུགས་དེ་འདྲ་ཞིག་བསྐྱེད་ནས་བཅོམ་ལྡན་འདས་ཁོ་རང་ཆ་བཞག་ནས་དགེ་སློང་དག་གམ་མཁས་རྣམས་ཀྱིས་བསྲེག་བཅད་བདར་བའི་གསེར་བཞིན་དུ་ལེགས་པར་བརྟག་ལ་ང་ཡི་བཀའ་བླང་བར་བྱ་ཡི་གུས་ཕྱིར་མིན་ཞེས་བཅོམ་ལྡན་འདས་ཁོ་རང་གིས་གསུངས་བཞག་པའི་བཀའ་དེ་ཡིན་ཏེ། ལར་ནི་བཅོམ་ལྡན་འདས་རྩ་ཆེན་པོ་རེད་བྱས་ནས་དེ་བཀའ་གསུང་རུ་བརྩི་བཀུར་བྱེད་པ་ཅིག་དགོས་མ་རེད། གང་ལྟར་བཅོམ་ལྡན་འདས་ཀྱིས་གསུངས་བཞག་པའི་བཀའ་དེ་ལ་ཡང་བརྟག་དཔྱད་བྱས་ནས་དེ་འདྲ་གི་ཐོག་ནས་ཨེ་ནས་ང་རང་ཚོ་བློ་ལ་ཡ་ང་ལ་རྟག་གཅིག་རང་དབང་བའི་བདག་ཟེར་ཞིག་ང་ཚོ་བློ་ལ་ཤར་ཡོང་གི་ཡོད་རེད་དེ་ཡོད་མ་རེད། ཨེ་ནས་ཕུང་པོ་ལ་བརྟེན་ནས་བཏགས་ཙམ་གྱི་ང་ཞིག་མ་གཏོགས་ཕུང་པོ་ལས་དོན་གཞན་པའི་ང་ཞིག་མེད་པ་རེད།

ཉིན་ལྟར་རེ་བྱང་ཆུབ་ཀྱི་སེམས་དང་དེ་དང་འབྲེལ་ནས་སྟོང་ཉིད་ཀྱི་ལྟ་བ་ཉིན་ལྟར་རེ་བསྒོམ་གྱི་ཡོད། གཏན་གཏན་སེམས་ལ་ཡང་འགྱུར་བ་འགྲོ་དེ་འདྲ་ཅིག་གིས་སྣང་བ་ལྟར་དུ་གྲུབ་མེད་པ་ཅིག་གི་བསམ་བློ་འཁོར་ཡོང་དུས་ཙ་ནས་དོན་གྱི་ངོས་ནས་ཡོད་པ་ཞིག་སྣང་བ་ལྟར་དུ་ཨེ་ནི་ཆགས་སྡང་སྐྱེ་ཡག་དེ་ཞེ་དྲག་མེད་པ་ཅིག་ཆགས་གཏན་ནས་མེད་པ་ཡོད་མ་རེད། གང་ལྟར་ཨེ་ནི

Bodhicitta། གཙོ་ཆེ་ཤོས་ང་ཚོས་དུས་རྟག་ཏུ་གོང་ས་མཆོག་གི་བཀའ་དགོངས་བསྒྲུབ་དགོས་པ་དང་དེ་དང་མཉམ་དུ་སེམས་ཅན་ཐམས་ཅད་ཀྱི་དོན་དུ་ཐར་པའི་གོ་འཕང་ཐོབ་ཆེད་སྟོང་པ་ཉིད་དང་བྱང་ཆུབ་སེམས་ཀྱི་སྒོམ་ཉམས་ལེན་བྱེད་དགོས་ཀྱི་རེད་ལ་ད་རིང་ང་ཚོ་གོང་ས་མཆོག་གི་མཇལ་ཁ་ཞུ་རྒྱུའི་གོ་སྐབས་ཐོབ་པར་བསོད་ནམས་ཆེན་པོ་ཡིན་བསམ་གྱི་འདུག་གང་ཡིན་ཞུས་ན་མི་མང་པོ་ཞིག་ནད་ཡམས་ཀྱི་རྐྱེན་པས་འདི་གར་ཡོང་ཐུབ་ཀྱི་མེད་པ་དང་གོང་ས་མཆོག་མཇལ་དགོས་བསམ་ཡང་འདི་གར་སླེབས་ཐུབ་ཀྱི་མེད་པ་རེད་ཁོང་ནི་འཕགས་པ་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་ཡིན་དུས་ང་ཚོ་ད་རིང། ཁོང་མཇལ་ནས་དགའ་ཚོར་དང་བསོད་ནམས་ཆེན་པོ་ཐོབ་སོང། རྒྱ་གར་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།
ལོ། དེ་བཞིན་ཡང་རྒྱལ་བ་རིན་པོ་ཆེ་གི་མཛད་འཕྲིན་དེའི་ནང་ལ་སྤྱི་ཚེས་ཉི་ཤུ་བདུན་གྱི་ཉིན་མོ་དེ་བྱེད་ཀྱི་ད་སྤྱི་ཚེས་ཉི་ཤུ་བདུན་གྱི་ཉིན་མོ་དེ་ཐའི་ལན་གྱི་དགོན་པར་ཞབས་སོར་འཁོད་གནང་པ་དང་ཡང་མཁས་པའི་བགྲོ་གླེང་གི་ཐོག་ལ་རྒྱལ་བ་རིན་པོ་ཆེ་ནས་བཀའ་སློབ་དེ་སྩལ་གནང་ཡོད་དུས་འདི་སྐོར་ལ། དམིགས་བསལ་གྱི་ད་དགོན་པ་ད་ག་ནང་ལོགས་ལ་མཁས་པའི་བགྲོ་གླེང་འདི་གནང་ཡོད་དུས་ཡང་རྒྱལ་བ་རིན་པོ་ཆེ་གི་མཛད་འཕྲིན་འདི་ཅིག་ཡང་པ་སངས་ཚེ་རིང་ལགས་ཁྱེད་རྣམས་ཚོ་གསར་འགོད་པ་ནང་ལོགས་ལ་ཕེབས་ཡག་བྱུང་གནང་ཡོད་ན།
ལགས་རེད་ཚེས་ཉི་ཤུ་རྩ་བདུན་ཉིན་ཆ་བོ་རེ་འདི་ད་ལྟ་གོང་ས་མཆོག་ད་ལྟ་ཐའི་ལན་གྱི་ད་ལྟ་ང་རང་ཚོའི་གི་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་གྱི་འཁྲིས་ད་ག་རང་ལ་ད་ལྟ

སྐབས་དེ་དུས་ཚོགས་མགོན་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་མཛད་རེད་ཨེ་ནས་དབུ་བཞུགས་མཛད་པ་ཙམ་མ་ཟད་ཨེ་ནས་མང་ཚོགས་ལ་བཀའ་སློབ་ཡང་གནང་སོང་ལགས།
ལགས་སོ་ལགས་སོ་ཡང་དེའི་སྐོར་ལ་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་པ་ཅིག་ཡོད། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་གྱི Thailand Wat Pa དགོན་པར་ལེགས་སྦྱར་དང་པཱ་ལིའི་ཆོས་བརྒྱུད་ཀྱི་དགེ་འདུན་པའི་བར་ཤེས་ཡོན་བརྗེ་ལེན་གྱི་ལས་གཞི་དང་འབྲེལ་བའི་དམ་ཆོས་འདུལ་བའི་ལྷན་ཚོགས་ཀྱི་ཚོགས་མགོན་དུ་དབུ་བཞུགས་མཛད་ཡོད་པ་དང་སྐབས་དེར་གོང་ས་མཆོག་ནས་མཁས་པའི་བགྲོ་གླེང་ཚོགས་འདུ་འདིར་ཆེད་དུ་ཕེབས་པའི་མཁས་དབང་དང་སློབ་གཉེར་པ་སོགས་བགྲོ་གླེང་པ་ཡོངས་ལ་ལམ་སྟོན་བཀའ་སློབ་སྩལ་དོན་དུ་ང་ཚོ་ཆོས་ལུགས་སྤྱི་དང་ལྷག་པར་དུ་པཱ་ལི་དང་ལེགས་སྦྱར་གྱི་ཆོས་བརྒྱུད་འཛིན་མཁན་ཚོས་རྡོ་ལ་རི་མོ་བྲིས་པ་ལྟར་དམ་ཚིག་གོང་བུ་གཅིག་གྱུར་དང་ཕན་ཚུན་གཅིག་གྲོགས་ཀྱི་ཐོག་ནས་འཛམ་གླིང་ཞི་བདེའི་ཐོག་ཆོས་པ་ཚོས་ཞབས་འདེགས་སྒྲུབ་དགོས་པ་དང་འཛམ་གླིང་འདིའི་སྟེང་གི་ཆོས་ལུགས་ཚང་མ་ལོ་མི་ལ་ཕན་བདེ་སྒྲུབ་མཁན་གཅིག་གྱུར་ཡིན་དུས་ཚང་མ་ཕན་ཚུན་ཐུགས་མཐུན་ཁྲིམས་གཙང་དགོས་སྐོར་བཀའ་བསྩལ་དོན། ཆོས་ལུགས་སྤྱི་དང་ལྷག་པར་དུ་ཡ་ད། པཱ་ལིའི་ཆོས་བརྒྱུད་འཛིན་མཁན་དང་ལེགས་སྦྱར་གྱི་ཆོས་བརྒྱུད་འཛིན་མཁན་ཚོ་རྡོ་ལ་རི་མོ་བྲིས་པ་ནང་བཞིན་ཅིག་གི་ལྟ་བས་དངོས་གནས་དྲང་གནས་ཀྱི་དམ་ཚིག་གོང་བུ་གཅིག་གྱུར་ཅིག་གི་ཐོག་ནས་ནི་ཕན་ཚུན་གཅིག་གྲོགས་སུ་གཅིག་སོང་བའི་ཐོག་ནས་གང་ལྟར་འཛམ་བུ་གླིང་གི་ཞི་བདེའི་ཐོག་ལ

གནང་རོགས་གནང་ཟེར་ནས་ཞུ་གི་ཡོད་ཨེམ་དེ་རིང་སྐབས་སུ་ཧོ་བོ་ད་ས་ནས་ད་ག་ཆག་ཆག་ནས་དེ་རིང་འདིར་ཆེད་མངགས་འདུས་བསྡད་པའི་ཨེ་ནི་གཙོ་བོ་ཨེ་ནི་ལེགས་སྦྱར་གྱི་ཆོས་བརྒྱུད་དང་ཨེ་ནི་པཱ་ལི་གི་ཆོས་བརྒྱུད་འཛིན་མཁན་རྣམ་པ་ཚང་མ་ལོ་དངོས་གནས་དྲང་གནས་ཀྱི་པའི་གཅིག་གྲོགས་སུ་གཅིག་བོད་སྐད་མཛད་ནས་ཨེ་ནི་གང་ལྟར་འཛམ་བུ་གླིང་འདི་སྒང་གི་ཞི་བདེ་སྒྲུབ་ཡ་རི་ཡ་བའི་ཆ་ཤས་ཤིག་ལས་མེད་ནའི་ང་ཚོས་ཞབས་འདེགས་སྒྲུབ་ཐུབ་ཡ་ཅིག་གི་འོ་ད་དེ་ཨེ་ནི་ཚང་མས་དགོངས་པ་བཞེས་རོགས་གནང་ཟེར་ནས་ཞུ་ཡ་ཡིན། དེ་བཞིན་གོང་ས་མཆོག་ནས་ཆབ་སྲིད་དང་དཔལ་འབྱོར་གྱི་ཐོག་ནས་མི་མཐུན་པ་ཡོང་བཞིན་པ་དང་ཆོས་ལུགས་མི་འདྲ་བའི་རྒྱུ་མཚན་གྱི་ཐོག་ནས་མི་མཐུན་པ་ཡོང་ཡག་དེ་ཧ་ལས་པའི་སེམས་སྐྱོ་བོ་དང་ཐབས་སྐྱོ་བོ་ཡིན་དུས་ད་རིང་འདི་གར་པཱ་ལི་དང་ལེགས་སྦྱར་ཆོས་བརྒྱུད་འཛིན་མཁན་ཚང་མ་ལོ་སྟོན་པ་གཅིག་གི་རྗེས་འབྲངས་ཀྱི་ཐོག་ནས་འཛམ་གླིང་ཀུན་ལ་ཕན་བདེ་བསྒྲུབ་དགོས་སྐོར་བཀའ་བསྩལ་དོན།
ཆོས་ཀྱིས་ཅིག་གི་སེམས་རྒྱུད་བཟང་པོ་བྱེད་ཡག་དང་ཀུན་དང་མཐུན་པོ་བྱེད་ཡག་ཅིག་གི་བསླབ་བྱ་རྒྱག་མཁན་ཞིག་རེད། བསླབ་བྱ་རྒྱག་ཡག་ཁོ་ན་རང་རྒྱུ་མཚན་དུ་བྱས་ཏེ་མི་མཐུན་པ་ཆགས་ཡོང་ན་ད་ལྷ་བདུད་དུ་བབས་པ་ཟེར་ཡག་བཟོ་འདྲ་ཞིག་རེད་ཐབས་སྐྱོ་པོ་ཞེ་དྲག་རེད་བཞག་དེ་རིང་ཁ་སང་འཛམ་བུ་གླིང་འདི་སྒང་ལ་ཡ། ཆོས་ལུགས་མི་འདྲ་བ་རྒྱུ་མཚན་དུ་བྱས་ཏེ་ཨེ་ནི་ཕྱོགས་ཕྱོགས་རིས་བྱེད་ཡག་དང་ཨེ་ནི། ཅིག་གི་འཁྲུག་པ་རྒྱབ་བསྡད་ཡག་དེ་འདྲ་ཡོང་གི་ཡོད་རེད་ད་འཁྲིས་ད་ག་དཔེར་ན་ང་རང་ཚོ་ཨབ་གྷ་ན་སི་ཐན་ཆ་བཞག་ན་ཨེ་ནི། ཁ་ཆེ་ཆོས་ལུགས་གཅིག་པ་རེད་དེ་ཡིན་ནའང་ཤི་ཡ་དང་སུ་ནི་ཟེར་དེ་འདྲ་གི་ཐོག་ནས་འཁྲུག་པ་རྒྱབ་བསྡད་ཀྱི་ཡོད་རེད་བསམ་ཡུལ་ལས་འདས་པ་རེད་ཤག་ཆོས་ལུགས་ཡིན་ན་ཚང་མ་ལོག་གི་ཅིག་གི་སེམས་པ་བཟང་པོ་བྱེད་དགོས་རེད་མི་ལ་ཕན་ཐོགས་བྱ་དགོས་རེད་ཟེར་ནས་བཤད་བསྡད་མཁན་གཅིག་པ་རེད་ཨན་ལྟ་གྲུབ་གི་ཐོག་ནས་ཡིན་ནའང་ད་འཇིག་རྟེན་བཀོད་པ་པོ་འདོད་ཡ་དང་ཨན་འཇིག་རྟེན་བཀོད་པ་པོས་ད་ཁྱད་པར་བྱེད་ལ་ཨ་ལཱ་ཟེར་ནས་ད་དེ་འདོད་མཁན་གཅིག་པ་རེད་དེ། ཡང་ཅིག་གི་ནང་གསེས་ཨེ་ནས་ཕྲན་བུ་ཕྲན་བུ་ད་ཅིག་གི་ལོ་རྒྱུས་མི་འདྲ་བ་ཡོད་པ་རྒྱུ་མཚན་དུ་བྱས་ཏེ་འཁྲུག་པ་བརྒྱབ་བསྡད་ཀྱི་ཡོད་རེད། ཡང་ད་རེས་ཀྱི་ལྷན་ཚོགས་གོ་སྒྲིག་ཞུས་མཁན་གཙོ་བོ་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ལྷོ་ཤར་ཨེ་ཤི་ཡའི་ཚོགས་པ་དང་རྒྱལ་སྤྱིའི་དགེ་ལྡན་ལྷན་ཚོགས་དང་དགའ་ལྡན་ཁྲི་ཐོག་ཁང་ཐུན་མོང་ནས་གོ་སྒྲིག་ཞུས་པ་ཞིག་དང་ད་རེས་ཀྱི་ལྷན་ཚོགས་ཐོག་རྒྱ་གར་ནང་ཡོད་པའི་བོད་པའི་ཆོས་བརྒྱུད་ཁག་གི་མཁས་དབང་ཙམ་མིན་པར་ལྷོ་ཤར་ཨེ་ཤི་ཡའི་ཁུལ་གྱི་ཡུལ་གྲུ་ཁག་འདྲ་མིན་ནས་གནས་བརྟན་སྡེ་པ་དང་ཐེག་པ་ཆེན་པོའི་མཁས་དབང། དུ་མ་ཞིག་མཉམ་ཞུགས་གནང་ཡོད་པ་རེད་ཐེངས་འདིའི་ལྷན་ཚོགས་དེ་གོ་སྒྲིག་ཞུ་དགོས་པའི་དམིགས་ཡུལ་སྐོར་དགའ་ལྡན་ཁྲི་ཐོག་ཁང་གི་དྲུང་ཆེ་མཁན་ཟུར་བློ་བཟང་རྒྱལ་མཚན་ལགས་ནས་གསུངས་དོན།
ད་ལྟའི་གོ་སྒྲིག་ཞུས་སྐབས་གཙོ་བོ་དེ་ད་གིན་སྐྱབས་མགོན་རིན་པོ་ཆེས་བཀའ་གནང་བ་ནང་བཞིན་རེད། ང་ཚོ་འཛམ་བུ་གླིང་མི་གང་ག་མཐུན་པོ་ཡོང་བའི་གཞི་རྩ་ཆེ་ཤོས་དེ་ཆོས་ཆགས་དགོས་པ་རེད། བྱས་ཙང་ཆོས་དེའི་ནང་ནས་སྔོན་ལ་ཆོས་པ་ཚོ་ནང་ཕན་ཚུན་ང་ཚོ་གཅིག་གཅིག་ལ་གཅིག་མཁྱེན་རྟོགས་ཡོང་ཡ་དང་གཅིག་གཅིག་གི་ལྟ་གྲུབ་དེ་གི་དེ་ཡག་པོ་གཅིག་མཁྱེན་པའི་ཐོག་ནས་མི་མང་ལ་མར་གསལ་བཤད་བྱས་བྱས་མཐུན་པོ་ཡོང་ཡ་གི་ད་དམིགས་ཡུལ་གཙོ་བོ་དེ

སྤྱི་ལོ་ཉིས་སྟོང་བཅོ་བརྒྱད་ཟླ་བ་དང་པོའི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐཱའི་ལེན་ཝཱད་པཱ་དགོན་པ་གསར་པ་དབུ་འབྱེད་མཛད་སྐབས་དགོན་པ་དེའི་མཁན་པོ་གཙོ་བོ་བོ་དྷི་ནནྡ་མུ་ནི་མཆོག་དང་བཀའ་མོལ་གནང་སྐབས ྋགོང་ས་མཆོག་ནས་མ་འོངས་པར་གནས་བརྟན་སྡེ་པ་དང་ཐེག་པ་ཆེན་པོ་གཉིས་མཉམ་རུབ་ཐོག་ནས་མཁས་པའི་བགྲོ་གླེང་སོགས་གོ་སྒྲིག་ཞུ་ཐུབ་ན་དགེ་མཚན་ཆེན་པོ་ཡོད་སྐོར་བཀའ་ཕེབས་དོན་བཞིན་ཐེངས་འདིའི་མཁས་པའི་ལྷན་ཚོགས་དེ་གོ་སྒྲིག་ཞུས་པ་ཞིག་རེད་འདུག་རྒྱ་གར་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།

དེ་འདྲའི་འཁྲུག་རྩོད་ཡོང་གི་འདུག་ཨ་ནི་ང་ཚོ་འདིར་བསྡད་ནས་ཁྱད་པར་ཅན་སྟེར་ལ་ཡ་ཨ་ནི། ཁྱེད་ཀྱི་རིས་མེད་ཀྱི་ད་ཆོས་ཚོགས་ཀྱི་མི་དང་སྐབས་སུ་བབ་པ་ང་ཚོ་འདི་ནང་པའི་གནས་རེད་ཨ་ནི་ནང་པའི་ཡུལ་ཁག་པཱ་ལིའི་གི་ཆོས་བརྒྱུད་འཛིན་མཁན་དང་ལེགས་སྦྱར་གྱི་ཆོས་བརྒྱུད་འཛིན་མཁན་བྱས་ནས་ཡང་ཕྲན་བུ་ཕྲན་བུ་ཅིག་གི་མི་འདྲ་བ་ཅིག་ཡོང་གི་ཡོད་རེད། ལྟ་བ་འདི་ཚོའི་གྲས་འདི་དེ་རིང་ང་ཚོ་འདིར་རུག་རུག་བྱེད་ཚུལ་ཚང་མ་ལོག་ད་དངོས་གནས། ཅིག་གི་སྟོན་པ་གཅིག་གི་རྗེས་འབྲང་གི་ཐོག་ནས་འཛམ་བུ་གླིང་མི་ཀུན་ལ་ཕན་བདེ་སྒྲུབ་ཡག་ཅིག་དང་བྱེད་ཡག་ཅིག་གི་ཨོ་ད་གང་ག་ཅི་ལིག་ཟེར་ཡག་ད་ཅིག་གི་སེམས་ཀྱི་ནང་ལ་དཔེ་རྡོ་ལ་རི་མོ་བརྐོས་པ་ནང་བཞིན་ཅིག་གི་ད་ང་ཚོ་ཆོས་ལུགས་ཕན་ཆོས་ལུགས་སྤྱི་དང་ལྷག་པར་དུ་ཡ་ད་པཱ་ལིའི་ཆོས་བརྒྱུད་འཛིན་མཁན་དང་ལེགས་སྦྱར་གྱི་ཆོས་བརྒྱུད་འཛིན་མཁན་ཚོ་རྡོ་ལ་རི་མོ་བྲིས་པ་ནང་བཞིན་ཅིག་གི་ད་དཔེ་དངོས་གནས་དྲང་གནས་ཀྱི་དམ་ཚིག་གོང་བུ་གཅིག་གྱུར་ཅིག་གི་ཐོག་ནས་ཨ་ནི་ཕན་ཚུན་གཅིག་གྲོགས་སུ་གཅིག་སོང་བའི་ཐོག་ནས་ཨེ་ནི། གང་ལྟར་འཛམ་བུ་གླིང་གི་ཞི་བདེའི་ཐོག་ལ་ང་ཚོ་ཆོས་པ་ཚོས་ཨེ་ནི། ཞབས་འདེགས་སྒྲུབ་ཡ་དེ་འདྲ་ཞིག་གི་སྟེང་ང་ཚོ་ཚང་མས་ཤུགས་རྒྱབ་བསམ་པ་ཅིག་གིས་དེ་དགོངས་པ་བཞེས། ང་རའི་ངོས་ནས་ཆ་བཞག་ནས། སུ་སྐྱེ་ས་རུས་ཁོངས་ཀྱི་ཆ་ནས་ད། ག་ས་ག་དང་ཆོས་བརྒྱུད་མི་འདྲ་བ་དེ་འདྲ་ཡོང་གི་ཡོད་རེད་དེ། ཡིན་ནའི། ད་གང་ལྟར་འཛམ་བུ་གླིང་འདིའི་སྒང་གི་ཆོས་ལུགས་ཚང་མ་ལོག། གང་ལྟར་མི་ལ་ཕན་བདེ་སྒྲུབ་ཡ་གཅིག་གྱུར་རེད་དེ་འདྲ་ཡིན་དུས་ད་ཚང་མ་ལོག་གིས་དཔེ་ཐུགས་མཐུན་ཁྲིམས་གཙང་གནང་རོགས་གནང་ཟེར་ནས་ཞུ་གི་ཡོད་ཨེམ་དེ་རེད་སྐབས་སུ་བབ་པ་ད་ས་གནས་ད་ག་ཆ་བཞག་ནས་ཨེན། དེ་རེད་དེ་ཆེད་མངགས་འདུས་སྡེ་བས་ད་ཨེན་གཙོ་བོ་ཨེན།

སྤྱིར་འཛམ་བུ་གླིང་གི་ཞི་བདེ། བྱེ་བྲག་ཏུ་ཆོས་པ་ཚོའི་ཞི་བདེ་ཟེར་ཡ་འདི་ཞེ་པོ་ཅིག་གལ་ཆེན་པོ་རེད་ཤག་ཐུགས་མཐུན་ཁྲིམས་གཙང་དགོས་ཡ་དེ་དཔེ་གལ་ཆེན་པོ་རེད་ད་ད་འཛམ་བུ་གླིང་འདིའི་སྒང་གི་དཀའ་ངལ་སེལ་ཡ་དེ་ཆོས་ལུགས་ཚོས་བྱེད་ཀྱི་ཡོད་པའི་སྐད་ཆ་རེད་ཆོས་ལུགས་ཁོ་རང་མི་མཐུན་པོ་བཟོ་ཡག་ལ་ཕྱིན་པ་ཡིན་ན་ད་ཐབས་སྨན་དུག་ལ་ཕྱིན་པ་ནང་བཞིན་རེད་ཨེ་ཐབས་སྐྱོ་པོ་ཞིག་རེད་བྱས་ཙང་ང་རང་ཚང་མ་ལོག་ཨེ། ཆོས་བརྒྱུད་ད་ལྟ་སྐབས་སུ་བབ་པ་ལེགས་སྦྱར་དང་ཨེ་ནི། པཱ་ལི་ཟེར་ནས་ཕྱོགས་གཅིག་ནས་ང་ཚོ་ཐེག་པ་ཆེན་པོ་དང་ཐེག་པ་ཆུང་ངུ་ཟེར་རོ། དེ་འདྲའི་གི་བའི་མིང་གི་ཁྱད་པར་བ་དེ་འདྲ་ཡོད་རེད་ཨེ་ནི། ལྟ་གྲུབ་ཀྱི་ཐོག་ལ་ཕྲན་བུ་ཕྲན་བུའི་ཁྱད་པར་ཡོད་རེད་དེ། དེ་གཉིས་དེ་ཆུང་ཚགས་རེད། ང་ཚང་མ་ལོ་སྟོན་པ་བཀའ་དྲིན་ཅན་གཅིག་གི་རྗེས་འབྲང་རེད། དཔེར་ན་སྟོན་པ་བཅོམ་ལྡན་འདས་ད་ལྟ་བཞུགས་ཡོད་ན་ང་ཚོ་ཆོས་ལུགས་མི་འདྲ་བ་དེ་གྱིས་དེ་གྱིས་གཅིག་གིས་ཏོག་ཙམ་ད་ང་ཚོར་མི་འདྲ་བ་རྒྱུ་མཚན་དུ་བྱས་ཏེ་རྩོད་པ་རྩོད་ན་བཅོམ་ལྡན་འདས་ཐུགས་ཕམ་གྱི་རེད་པ། དཔེར་ན་ང་རང་ཚོ་དུག་སྟེ་ཡིན་ན་ང་ཚོ་བཅོམ་ལྡན་འདས་ཀྱི་རྗེས་འབྲང་ཐེག་པ་ཆེན་པོ་དང་ཐེག་པ་དམན་པ་དང་ཨེ་དེ་བཞིན་དུ་བའི་ལྟ་གྲུབ་མི་འདྲ་བ་འོ་དེ་ཚོའི་གྲས་དེ་བའི་རྩོད་པ་བའི་དངོས་གནས་ཐོག་ནས་ཡིན་པའི་སེམས་ཀྱི་ནང་ནས་ཆགས་སྡང་གི་བློ་དང་འདྲེས་ནས་རྩོད་པ་རྩོད་ན། བཅོམ་ལྡན་འདས་བཞུགས་ཁྲིའི་སྒང་ནས་བཞག་བྱས་མ་བྱེད་མ་བྱེད་མ་བྱེད་མ་བྱེད་ཟེར་ནས་གསུང་ཡག་ཡིན་པ་འདི་ཐག་ཆོད་ཀྱི་རེད་པ། བྱས་ཙང། ད་ང་ཚོ་སྟོན་པ་བཅོམ་ལྡན་འདས་ཀྱི་རྗེས་འབྲང་གཅིག་པ་རེད། ཨེ་ང་ཚོ་ཚང་མ་ལོ། དགོན་ནས་གཅིག་ཙི་གི་ཙི་གི་མི་འདྲ་བ་མི་འདྲ་བ་ཡོང་གི་ཡོད་རེད་དེ། ཡིན་ནའི་ང་ཚོ་ཚང་མ་ལོ། བཅོམ་ལྡན་འདས། ཨོ། ཤཱཀྱ་སེང་གེ་དེའི་བུ་སློབ་ང་ཚོ་གཅིག་གྱུར་རེད། ཨེ་ནས། ང་ཚོ་ཚང་མ་ལོ་ལྟ་བ་བཀར་བཏགས་ཀྱི་ཕྱག་རྒྱ་བཞི། དེའི་ནང་ནས་ཡང་ལེགས་སྦྱར་ནང་ལ་ཕྱིན་པ་ཡིན་ན་ཨེ་ནི། བདེན་བཞི་མི་རྟག་སོགས་བཅུ་དྲུག་ཟེར་བ་དེ་ཚོའི་གྲས་དེ་ང་ཚོ་ཚང་མ་ལོ་ད་ཉམས་ལེན་བྱེད་ཀྱི་ཡོད་རེད་སློབ་སྦྱོང་བྱེད་ཀྱི་ཡོད་རེད། བྱས་ན་དེ་འདྲའི་གཅིག་གིས་ད་བསྟན་པའི་རྗེས་འབྲང་གཅིག་གྱུར་ཡིན་དུས་ཙ་ནས། ང་རང་ཚང་མ་ལོ། པའི་ཐུགས་མཐུན་ཁྲིམས་གཙང། སྟོན་པའི་བཀའ་དྲིན་རྗེས་སུ་གསོབ་ཐུབ་ཡག་ཅིག་ཡིན་ཨེ་ནས། ང་ཚོ་ཚང་མ་ལ་ཧུར་ཐག་བྱས་ཐུགས་མཐུན་ཁྲིམས་གཙང་ཡག་པོ་འབྱུང་ཡག་འདི་དཔེ་གལ་ཆེན་པོ་རེད་ཨེ་ནས་ཚང་མས་ཐུགས་མཐུན་ཁྲིམས་གཙང་ཡག་པོ་ཅིག་གནང་རོགས་གནང་ཟེར་ནས་ཞུ་ཡག་ཡིན། ང་རའི་ངོས་ནས་བཞག་བྱས་ནས་ད། གང་ལ་ཕྱི་འདུལ་བ་ལ་གནས། ནང་བྱང་སེམས་གསང་བ་གསང་སྔགས་ཀྱི་ཆོ་ག་དེ་ཡི་དེ་སྟན་ཐོག་གཅིག་ལ་ཉིན་རེ་བཞིན་དུ་བསམ་བཏང་བྱས་སྒོམ་རྒྱག་གི་ཡོད་རེད། འོ་ད་དེ་སྟོན་པ་བཅོམ་ལྡན་འདས་ལ་སྒྲུབ་པའི་མཆོད་པ་ཡིན། ཨ་ནི་ཁྱེད་རང་ཚོ་ཆོས་གྲོགས་རྣམ་པ་ཚོས་དེ་དགོངས་པ་བཅངས། ཨ་ནི་ཚང་མ་ལ་དཔེ་ཐུགས་མཐུན་ཁྲིམས་གཙང་ཡག་པོ་གཅིག་ཨ་ནི་དཔེ་ཡག་ཐག་ཆོད་ཡོད་རེད་ལ་ད་དུང་ཡིན་ནའི་དཔེ་ཐུགས་མཐུན་ཁྲིམས་གཙང་ཡག་པོ་བྱུང་ན་ཨ་ནི་ཚང་མས་ཧུར་གྱིས་གནང་རོགས་གནང་ཟེར་ནས་ཞུ་ཡ་ཡིན། ལོང། ད་དེ་ནས་ཡང་མུ་མཐུད་བཀའ་སློབ་ནང་ལོགས་ལ་ཨ་ནི་རྒྱང་རིང་པོ་ཅིག་ནས་ད་དེ།

ཆེད་མངགས་ཨ་ཐར་བྷེ་ཀའི་གདན་ཞུ་དང་འབྲེལ་ཏེ་དོགས་ནས་དེ་ཕེབས་པ་དེ་ཞེ་དྲག་དགའ་པོ་བྱུང་ཚང་མ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ཨ་ནི་དེ་རིང་ད་ག་ཅིག་ང་ཚོ་མཉམ་དུ་ལྷན་རྒྱས་འཛོམས་ནས་མཐུན་པའི་ཚོར་བ་འདྲ་པོ་ཡོད་བསྡད་པ་དེ་དེ་ཨ་ནས་སོ་སོ་སོ་གྲྭ་ས་གྲྭ་ས་ལ་མར་ཕེབས་ས་རེ་བྱས་ཏེ་དགེ་འདུན་མང་ཚོགས་ལ་ཡ་ད་ང་ཚོ་ཚང་མ་ལ་སེམས་ཀྱི་གཏིང་ནས་སྟོན་པ་གཅིག་གི་རྗེས་འཇུག་སྟོན་པའི་རྗེས་འབྲང

རྗེས་འབྲང། དགེ་སློང་ཅིག་ཡིན་ད་ངས་བཅོམ་ལྡན་འདས་ཀྱི་མཚན་ཤས་མ་འགྲོ་བ་ཅིག་གིས་ཧུར་ཐག་པ་ཐག་བྱེད་ཀྱི་ཡིན་བསམ་པ་ཅིག་གིས་ང་ཚོ་དེ་དཔེ་སེམས་ལ་ཡར་དཔེ་རྡོ་ལ་རི་མོ་བརྐོས་པ་ནང་བཞིན་ཅིག་གི་དཔེ་དམ་བཅའ་བརྟན་པོ་འཇོག་དགོས་པ་རེད། དེ་ནས་བཅོམ་ལྡན་འདས་དགྱེས་པོ་བྱས། གཡས་ཀྱི་ཕྱག་དེ་གིས། ང་ཚོ་མགོ་ལ་ཡར་ཏོག་ཙམ་བྱུག་བྱུག་གནང་ཡ་ཞིག་མ་གཏོགས་མུར་རྫོག་བསྒོངས་ནས་ང་ཚོ་མགོ་ལ་གཞུ་ཡ་ཞིག་བྱུང་ན་རེད་མི་འདུག་དཔེར་ན་སྲིད་པ་ངོ་བོ་ཉིད་ཀྱིས་སྟོང། ངོ་བོ་ཉིད་ཀྱིས་སྲིད་བྲལ་བྱས། རང་བཞིན་དག་པའི་སེམས་ལྡན་པས་སྲིད་པ་དམ་པ་བྱེད་པར་འགྱུར། ཟེར་འདི། ཞེ་པོ་ཅིག་ཟབ་པོ་རེད་ཤག། སྲིད་པ་ངོ་བོ་ཉིད་ཀྱིས་སྟོང་ནས། སྲིད་པ་འཁོར་བའི་སྡུག་བསྔལ་འདི། ངོ་བོ་ཉིད་ཀྱིས་གྲུབ་སྟེ་ངན། འགྱུར་བ་མེད་པ་ཅིག་མ་རེད། སྲིད་པ། བརྟེན་ནས་བཏགས་ཙམ་ཞིག་མ་གཏོགས་ངོ་བོ་ཉིད་ཀྱིས་གྲུབ་པས་སྟོང་པ་རེད། ངོ་བོ་ཉིད་ཀྱིས་སྟོང་པ་འདི་ཡག་པོ་ཅིག་སེམས་ལ་ཤེས། ངེས་པར་བྱས་ནས་བསམ་བློ་བཏང་ན་ངོ་བོ་ཉིད་ཀྱིས་སྲིད་པའི་ངོ་བོ་རང་བཞིན་གྱིས་སྟོང་པ་འདི་ཡག་པོ་ཅིག་བསམ་བློ་བཏང་ཡོང་དུས་ངོ་བོ་ཉིད་ཀྱིས་སྲིད་བྲལ་བྱས། རང་བཞིན་དག་པའི་སེམས་ལྡན་པས་སྲིད་པ་དམ་པ་བྱེད་པར་འགྱུར། ཨེ་ནི་ས་ལམ་གྱི་རྟོགས་པ་ཐོབ་ཐུབ་ཡག་ཅིག་ཡོང་གི་རེད་ཟེར་ནས།

ད་ལྟ་བར་དུ་ཧུར་ཐག་བྱས་པ་ཡིན། ད་དུང་ཧུར་ཐག་བྱེད་ཀྱི་ཡིན། ཨེ་ནི། ཤེས་རབ་སྙིང་པོའི་གཞུག་གུ་དེར་གསུངས་པ་ནང་བཞིན་ག་ཏེ་ག་ཏེ་པཱ་ར་ག་ཏེ་པཱ་ར་སཾ་ག་ཏེ་བོ་དྷི་སྭཱ་ཧཱ་ཟེར་ནས་འདུག་ཟེར་ནས་ཡར་ས་ལམ་བགྲོད་ཐུབ་ཡག་བྱེད་ཀྱི་བྱེད་ཀྱི་ཡིན་ཟེར་ནས་ཨེ་ནི་བཅོམ་ལྡན་འདས་ཁྱོད་རང་ལ་ཡར་ངས་དེ་ཁས་ལེན་ཞུ་གི་ཡོད། ཨེ་ནི་བཅོམ་ལྡན་འདས་ཀྱིས་སྐྱབས་འཇུག་གནང་རོགས་གནང། ཨ་ནི་ང་རང་ཚོ་ཚང་མ་ལ་སྟོན་པ་བཀའ་དྲིན་ཅན་དེའི་རྗེས་འབྲང་གཅིག་གྱུར་རེད་ཨ་ནི། ཕྲན་བུ་ཕྲན་བུ་ཅིག་གིས་ཆོས་གོས་འདྲ་མི་འདྲ་ཡོད་པ་རྒྱུ་མཚན་དུ་བྱས་ཏེ་ཨ་ནི་ཤོག་ཤོག་འདི་མ་བྱས་པ་བྱས་སྟོན་པ་གཅིག་གྱུར་ཅིག་ཡིན་བསམ་པ་བྱས་ནས་ཨ་ནི་ཚང་མ་ལ་ཐུགས་མཐུན་ཁྲིམས་གཙང་ཐུགས་མཐུན་པོའི་ཐོག་ལ་ཁྲིམས་གཙང་ཟུར་བཙགས་ནས་བཅོམ་ལྡན་འདས་ཀྱི་དགོངས་པ་དང་མཐུན་པ་ཅིག་ཨེ་ང་རང་ཚོ་ཚང་མ་ལོག་གི་ཧུར་ཐག་འབད་ཐག་གནང་དགོས་རེད། ཨེ་ནི་ང་རའི་ངོས་ནས་སྟོན་པའི་རྗེས་འབྲང་རྣལ་མ་ཞིག་བྱེད་ཡག་གི་དམ་བཅའ་བརྟན་པོ་བཞག་ནས་ཉིན་རེ་བཞིན་དུ་སྟོན་པའི་བཀའ་དྲིན་དྲན་པའི་སྒོ་ནས་བྱང་ཆུབ་སེམས་དང་སྟོང་ཉིད་ཀྱི་ལྟ་བ་སྒོམ་བྱས་འགྲོ་གི་ཡོད། ཨ་ནི་ཁྱེད་རང་ཚོ་ཆོས་གྲོགས་ཚང་མ་ལོག་ད་ག་ནང་བཞིན་གྱི་དངོས་གནས་དྲང་གནས་ཀྱི་སྟོན་པའི་དགོངས་པ་དང་མཐུན་པ་ཞིག་གི་སྟོན་པའི་རྗེས་འཇུག་རྣལ་མ་ཞིག་བྱེད་ཀྱི་ཡིན་དགོངས་གནང་བྱས། ཨ་ནི་དུས་ཀྱི་ཚིགས་འདི་ལ་ཞིག་སྟོན་པའི་བསྟན་པ་ཞིག་བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ། ཁྱབ་ཀྱང་ཉམས་པར་གྱུར་པའི་ཕྱོགས་དེར་ནི་སྙིང་རྗེ་ཆེན་པོས་ཡིད་རབ་བསྐྱོད་པ་ཡིས་ཕན་བདེའི་གཏེར་དེ་གསལ་བར་བྱེད་པར་ཤོག་ཟེར་ཏེ་ཨ་ནི་བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའི་གནས་ཕྱོགས་ལ་སྟོན་པའི་བསྟན་པར་ཡང་དོ་སྣང་གསར་པ་སླེབས་ཀྱི་འདུག་ཨ། ཁྱབ་ཀྱང་ཉམས་པར་གྱུར་པའི་གནས། རྒྱ་ཧོར་བོད་གསུམ་ཟེར་བ་དེ་འདྲ་ལ། ལན་གཅིག་བསྟན་པ་ཁྱབ་བརྡལ་ཕྱིན་པ་རེད་དེ་ཡང་བར་སྐབས་ཏོག་ཙམ་ཉམས་ནས་ཡོད་པ་དེ་ཡིན་ཏེ། ཁྱབ་ཀྱང་ཉམས་པར་གྱུར་པའི་ཕྱོགས་དེར་ནི། རྒྱུ་དངོས་པོའི་དོན་དག་དང་གཏམ་གྱི་དོན་དག་ལ་མ་ཡིན་པར་ཕན་པ་འབའ་ཞིག་གི་བསམ་བློ་བཏང་ནས་ཨ་ནི་ལྟ་སྒོམ་སྤྱོད་གསུམ་ཡ་མ་བྲལ་བ་ཞིག་གི་ཐོག་ནས་འདུག། སྟོན་པའི་ནི་བསྟན་པ་འདི་བར་མི་ཉམས་གོང་འཕེལ་ཉམས་པ་སོར་ཆུད་ཡག་པོ་ཞིག་ཡོང་ཐུབ་ཡག་ཅིག་གི་སྟོན་པ་བཅོམ་ལྡན་འདས་ཁྱེད་ནི་ད་ངའི་དཔང་པོ་ཡིན།

བཀའ་དྲིན་བསྐྱངས་དུས་ད་རྒྱ་བལ་འབྲུག་གསུམ་རེད་ད་ཕྱི་རྒྱལ་མང་པོ་ཅིག་ནས་ད་དད་ལྡན་ཆོས་ཞུ་བ་ཧ་ལམ་ད་ལོ་ཆར་ཅན་རེད་ད་སྟོང་ཕྲག་ལྔ་བཅུ་ནས་དྲུག་བཅུ་མཚམས་རེ་སྟོང་ཕྲག་བདུན་ཅུ་ནས་བརྒྱད་ཅུ་བར་རུ་གི་ད་མི་ཚོགས་ཅིག་འཛོམས་ཡོང་དུས་ཨ་ནི་འདི་ཚོའི་ཆེད་དུ་ཅིག་གི་ད་ཟ་ཡ་བཏུང་ཡ་རེད་ཉིན་རེ་ཉིན་རེ་ཟ་ཡ་བཏུང་ཡ་རེད་འདིའི་ཆེད་དུ་ད་ཟ་ཁང་འདི་ཚོ་ཆ་ཚང་ཅིག་གི་ག་དུས་ཡིན་ནའང་གང་བསྡད་ཡོད་འདྲ་བོ་ཅིག་དེ་དང་མཉམ་དུ་ད་མགྲོན་ཁང་ཡིན་ནའང་ད་ཐོབ་ཡ་ཁག་པོ།

ཚད་གཞི་འདི་ཚོ་དག་ད་ལྟའི་ཆར་ལ་ད་སྟོང་ཕྲག་གསུམ་ནས་བཞི་བར་རུ་ཆགས་བསྡད་ཡོད་རེད། དེ་ལབ་དུས་ད་ད་ལྟ་དད་ལྡན་ཆོས་ཞུ་བ་ཁོ་ན་ཚོ་ད་བཅུ་ཞུ་ནས་འདྲ་ཁོ་རང་ཚོས་ཀྱིས་ད་འདི་རེད་ཞེས་ད་འདི་བ་ལ་ཉི་མ་བཅུ་བཞུགས་ནའང་འདྲ་ཟླ་བ་གཅིག་བཞུགས་ནའང་འདྲ། ཚད་འདྲ་བོ་དེ་སྟོང་ཕྲག་ཉི་ཤུ་ནས་སུམ་ཅུ་སུམ་ཅུ་ནས་བཞི་བཅུ་བར་རུ་ད་མགྲོན་ཁང་ཡག་ལོས་ལ་དཔག་གི་རེད་ཤག་འོ་དེ་འདྲའི་གིས་ད་ཅིག

མི་འདུག་གནས་སྟངས་དེ་འདྲ་འདྲ་བོ་རེད་ཤ་ད་ཚོང་གི་ཆ་ནས་ཧང་སང་ཡ་རེད་ཤ། རེད་རེད་ད་རྒྱ་གར་ནང་བི་ཧར་མངའ་སྡེའི་ཆ་བཞག་པ་ཡིན་ནའང་རྒྱལ་བ་རིན་པོ་ཆེ་ཨ་ནི་ཞབས་སོར་འཁོད་དེམ་རེད་རེད་ལ་ཁོ་ཚོའི་ཡང་མངའ་སྡེའི་དཔལ་འབྱོར་དང་མང་པོ་ཅིག་ལ་ནི་ཤུགས་རྐྱེན་ཆེན་པོ་ཅིག་གི་ཡོང་གི་ཡོད་ར་ད་དེའི་ཐོག་ནས། ལགས་རེད་འགྲོ་ག་ལ་ད་དེ་མ་ཡིན་པའི་ད་ཅིག་གི་འདི་བ་གི་ཡུལ་མི་ཙམ་མ་རེད། ད་ང་རང་ཚོ་བལ་ཡུལ་རེད་ད་ཧི་མ་ལ་ཡའི་ཡུལ་ནས་ད་འདྲ་འབྲུག་ནས་རེད་ལ་དྭགས་ནས་རེད་ད་ང་རང་ཚོ་རྡ་རམ་ས་ལ་ནས་རེད་ལྡི་ལི་ནས་རེད་ད་བོད་རིགས་བོད་རིགས་རེད་ད། མང་པོ་ཅིག་ལ་མི་རིགས་མང་པོ་ཅིག་ལ་ད་དེ་བ་ལ་ཡང་ཅིག་ཚོང་གི་གོ་སྐབས་ཤུགས་ཆེན་པོ་ཅིག་རེད་ཤག་དེ་བ་ཡང་ལམ་ཀ་ལ་ད་ཅིག་ད་འདྲ་མཆོད་རྫས་རིགས་ཚོང་ཡ་རེད་ཨ་ནི་ཡང་ད་འདྲ་ཅིག་གི་ལྷམ་གོག་དང་ཨ་ནི་ཅིག་གི་ཡང་ཇ་དམ་དང

ལགས་འོང།
ད་ནི་ད་ལྟའི་ཆར་གནས་སྟངས་དེ་འདྲ་འདྲ་བོ་ཅིག་རེད་ཞེས་ལགས་འོང། རེད་རེད་ད་ད་ལྟ་ནད་ཡམས་འདིས་ཅིག་དཀའ་ངལ་ཅིག་མ་འཕྲད་པ་ཡིན་པས་ན་དུས་ཚོད་འདིའི་སྐབས་ལ་ཚང་མ་ཡང་ཁེ་ཕན་ཆེན་པོ་ཡོད་པའི་དུས་ཚོད་ཅིག་ཆགས་ཀྱི་ཡོད་རེད་བ། དེ་བཞིན། གནས་མཆོག་རྡོ་རྗེ་གདན་ལ་མི་ཚོགས་མང་པོ་ཞེ་པོ་ཅིག་འཛོམས་གནང་གི་ཡོད་རེད་ལ། འབྲེལ་ཡོད་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་ནས་གྲ་སྒྲིག་གནང་ཕྱོགས་དང་འདིའི་སྐོར་ལ་ཡང་ང་ཚོའི་གསར་འགོད་པ། པ་སངས་ཚེ་ལགས་ཀྱིས་ཆེད་མངགས་འབྲེལ་ཡོད་མི་སྣར་བཀའ་འདྲི་ཞུས་པ་ཅིག་ཡོད་དེ་གཅིག་དེ་ངོ་སྤྲོད་ཞུ་གི་ཡིན། འདི་ལོའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཆེད་དུ་གནས་མཆོག་རྡོ་རྗེ་གདན་ས་གནས་སུ་བོད་མིའི་སྒྲིག་འཛུགས་བདེ་སྲུང་ལས་ཁུངས་གསུང་ཆོས་ཐོ་འགོད་ཁང་དུ་ཟླ་བ་འདིའི་ཕྱི་ཚེས་གཅིག་ཉིན་ནས་གྲྭ་བཙུན་དང་རང་ལོ་དྲུག་ཅུ་ཡན་གྱི་བགྲེས་སོང་དབང་པོ་སྐྱོན་ཅན་རྒྱ་གར་བ་ཕྱི་རྒྱལ་བ་བཅས་ལ་གསུང་ཆོས་ཕྱག་འཁྱེར་འབུལ་བཞིན་ཡོད་པ་དང་ད་བར་ཕྱིའི་རྒྱལ་ཁབ་ཁག་དྲུག་ཅུ་རེ་ལྔ་ཙམ་ཞིག་ནས་གསུང་ཆོས་ཀྱི་ཐོ་འགོད་ཟིན་ཡོད་པ་དང་ཐེངས་འདིའི་གསུང་ཆོས་ཀྱི་ཕྱག་འཁྱེར་བཞེས་ཕྱོགས་ཐད་བོད་མིའི་སྒྲིག་འཛུགས་བདེ་སྲུང་ལས་ཁུངས་ཀྱི་དྲུང་གཞོན་ཚེ་རིང་དར་རྒྱས་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་དུ།
དེ་རིང་དུས་ཚོད་བར་དུ་རྒྱལ་ཁབ་ཕྱི་དྲུག་ཅུ་རེ་ལྔ

དེ་བཞིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཞུ་ཆེད་བོད་ནས་ཕེབས་མཁན་དད་ལྡན་ཆོས་ཞུ་བ་ཚོའི་ཆེད་དུ་བོད་གཞུང་དབུས་སྣེ་ལེན་ཁང་གི་ངོས་ནས་འདི་ཚེས་བཅུ་གསུམ་ཉིན་ནས་བཞུགས་གནས་དང་དུས་གསུམ་གྱི་ཞལ་ལག་དེ་བཞིན་གསུང་ཆོས་ཕྱག་འཁྱེར་བཟོ་རྒྱུ་སོགས་ཀྱི་དམིགས་བསལ་མཐུན་འགྱུར་སྦྱར་ཡོད་པ་དབུས་སྣེ་ལེན་ཁང་གི་འབྲེལ་མཐུད་པ་བསྟན་འཛིན་ཀུན་སྐྱིད་ལགས་ཀྱིས་གསུངས་དོན།

འདི་ལོའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་དེ་བཞིན་སྔར་ལམ་བཞིན་རྡོ་རྗེ་གདན་དུས་འཁོར་ཐང་ཆེན་གསུང་ཆོས་ར་བའི་ནང་གནང་གཏན་འཁེལ་ཡོད་པ་བཞིན་འདི་ལོའི་གསུང་ཆོས་གོ་སྒྲིག་ཚོགས་ཆུང་ནས་གསུང་ཆོས་གནང་ཡུལ་གྱི་གྲ་སྒྲིག་ཚ་ཚ་འུར་འུར་ངང་གནང་བཞིན་ཡོད་པ་དང་ད་བར་ལས་དོན་བརྒྱ་ཆ་བརྒྱད་ཅུ་ལྷག་བསྒྲུབས་ཟིན་ཡོད་པ་དང་འདི་ཚེས་ཉི་ཤུ་རྩ་དྲུག་སྔོན་གྲ་སྒྲིག་ཆ་ཚང་བསྒྲུབ་ཐུབ་པའི་རེ་བ་ཞུ་བཞིན་ཡོད་པ་གསུང་ཆོས་གོ་སྒྲིག་ཚོགས་ཆུང་གི་ཚོགས་མི་རྣམ་གྲྭ་ཕན་བདེ་ལེགས་བཤད་གླིང་གི་བླ་མ་དཀོན་མཆོག་ལགས་ཀྱིས་གསུངས་དོན། གཙོ་བོ་འདི་དག་ཆོས་ཞུ་བ་ཚོ་ལ་དེ་དབུ་གུར་སྒྲོན་ཡ་རེད་གཟིམ་སྤྱོད་བཞེངས་ཡ་རེད་ད་ག་ནང་བཞིན་གསུང་པར་མཚོན་པའི་ད་དེ་གས་ཚོའི་གྲ་སྒྲིག་ཆེ་བ་རེད་ཟེར་ཁག་གསུམ་རེ་ཆགས་ཀྱི་འདུག་དེ་གས་ཀྱི་ད་ད་ལྟ་ལས་དོན་འདི་དག་དཔེར་ན་བརྒྱ་ཆ་དུ་མ་ཚོས་རྩིས་ན་དཔེར་ན་བརྒྱ་ཆ་བདུན་ཅུ་བརྒྱད་ཅུ་ནང་ལ་ད་འགྲུབ་ཀྱི་ཡོད་རེད་གང་ལྟར་ད་དེ་གས་དེ་ཚང་མ་ཅིག་ཏ་རིག་ཉི་ཤུ་རྩ་ལྔ་རྩ་དྲུག་ནང་ལ་ད་བྱ་ལས་ཚང་མ་སྒྲུབ་ཡག་གི་ནི་རེ་བ་ཞུ་གི་ཡོད། ཡང་འདི་ལོའི་གོ་སྒྲིག་ཚོགས་ཆུང་ངོས་ནས་དད་ལྡན་ཆོས་ཞུ་བ་ཚོར ༸གོང་ས ༸སྐྱབས་མགོན་ཆེན་པོ་མཆོག་གི་ཞལ་མཇལ་ཡག་པོ་ཐོབ་ཡག་དང་གསུང་ཆོས་ཞུས་པའི་གནས་སྐབས་སུ་ཆར་པ་དང་རླུང་འཚུབ་དེ་བཞིན་ཉི་མའི་ཚ་དྲོད་སོགས་ཀྱི་དཀའ་ངལ་རིགས་མ་འཕྲད་པའི་ཆེད་དུ་འདི་ལོ་གསུང་ཆོས་ར་བའི་ནང་སྡོད་གུར་ཁག་ལྔ་ཙམ་འཛུགས་ནས་ཁྱོན་དད་ལྡན་ཆོས་ཞུ་བ་ཁྲི་གསུམ་ནས་བཞི་བར་ཤོང་ཐུབ་པའི་ཚོད་དཔག་བྱེད་བཞིན་ཡོད་པ་ཁོང་ནས་མུ་མཐུད་གསུང་དོན།

རྒྱ་གར་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། ཀྱི་འཕྲོད་བསྟེན་ལས་ཁུངས་དང་ཨ་ནེ་གཞོན་ནུའི་དྭང་བླངས་དང་འདི་གའི་ཕི་ཀེ་གཅིག་གི་སྔར་རྒྱུན་གཞིར་བཟུང་ད་རྒྱལ་བ་རིན་པོ་ཆེའི་གསུང་ཆོས་ག་དུས་གནང་ནའི་ད་ག་ནང་བཞིན་གྱི་ཅིག་གི་ཞབས་ཕྱི་ཅིག་ཞུས་གནང་གི་ཡོད་དུས་ཀ་ནས་འདི་གའི་དྭང་བླངས་དེ་ག་ནང་བཞིན་ཡོད་ཀྱི་རེད་བསམ་པས། ལགས་རེད་ད་ལྟ་འཕྲོད་བསྟེན་ལས་ཁུངས་རེད་འཕྲོད་བསྟེན་ལས་ཁུངས་ད་ང་ཚོ་བོད་མི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལས་ཁུངས་ཀྱི་ད་ད་ལྟ་སྨན་སྦྱིན་གི་ད་ལྟ་ཁོ་རང་ཚོས་ཞབས་ཞུ་གནང་གི་འདུག་དེ་མ་ཟད་ད་ལྟ་མངའ་སྡེ་མངའ་སྡེ་རང་གི་ཡང་ཅིག་དེ་བ་ལ་ད་ལྟ་བི་ཧར་མངའ་སྡེ་རང་གི་ད་ལྟ་དེ་བ་ལ་ཡང་ད་ཡང་ཅིག་འཕྲོད་བསྟེན་གི་ཞབས་ཞུ་ཞབས་ཞུ་ཞུ་མཁན་དེ་འདྲ་འདུག་དེ་མ་ཟད་ད་དེ་བ་ལ་ཡང་སྒེར་དེ་འདྲའི་དང་ད་དེ་འདྲ་བྱས་ཡང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་དེ་འདྲའི་གི་ཡང་ཅིག་སྨན་སྦྱིན་གི་ཞབས་ཞུ་གནང་མཁན་དེ་འདྲ་མང་པོ་མཐོང་ཡག་འདུག། ལོ་ད་གལ་ཆེ་ཤོས་གཅིག་ད་ད་རེས་ཀྱི་གཅིག་གི་འདི་ད་ལྟ་བོད་ཀྱི་གཞོན་ལྷན་ཚོགས་ཀྱི་སྤྱི་ཚོགས་ཞབས་ཞུ་དེ་ཆགས་ཀྱི་འདུག་གང་ལགས་ཟེར་ན་ད་ད་དེ་བ་ལ་མི་ཚོགས་མང་པོ་ཅིག་འཛོམས་ཡོད་དུས་ད་དེ་བ་ལ་ཡང་གཅིག་གི་མི་ཕར་ཚུར་ཐུག་ཡ་རེད་ཡང་མཚམས་རེ་གཅིག་གི་ཅ་ལག་བོར་བརླག་ཤོར་ཡ་དེ་འདྲའི་འོ་དེའི་རིགས་ད་དེ་ནས་མཚམས་མཚམས་ཡང་སྤུ་གུ་ཆུང་ཆུང་དེ་འདྲའི་གཅིག་གི་འཚང་ཁའི་དཀྱིལ་ལ་དེ་འདྲའི་གི་གནས་སྟངས་དེ་འདྲའི་ཐེངས་མ་གཉིས་གསུམ་ཅིག་བྱུང་ཤག་དེ་འདྲའི་ནི་ད་ལྟ་གཞོན་ལྷན་ཚོགས་ཀྱི་གསལ་བསྒྲགས་ཁང་བརྒྱུད་ནས་ནི་གཅིག་གི་སྤུ་གུ་ཕ་མ་ལ་རྩིས་སྤྲད་ཐུབ་ཡ་འོ་དེ་འདྲའི་གི་གནས་སྟངས་ཅིག་ཆགས་ཤག་ཡང་ཁ་ཤས་གཅིག་གི་ཡང་ཅ་ལག་དེ་འདྲའི་རྩ་ཆེན་པོ་དེ་འདྲའི་གཅིག་གི་ཡིག་ཆ་དང་ཡིག་ཆ་གལ་ཆེན་པོ་དེ་འདྲའི་འཚང་ཁའི་དཀྱིལ་ལ་བོར་བརླག་ཤོར་བྱས་དེ་ཚོ་ཡི་ཡང་ད་ལྟ་གསལ་བསྒྲགས་གཞོན་ལྷན་ཚོགས་ཀྱི་གསལ་བསྒྲགས་ཁང་བརྒྱུད་ནས་ད་ལྟ་སོ་སོ་ལ་ཡང་གཅིག་གི་རག་ཡས་གི

ས་ཆ་གསར་པ་རྒྱུས་མངའ་མེད་ཀྱོག་འདི་ཚོ་ལ་ཡང་ཅིག་ཁོ་རང་ཚོས་ཀྱི་ཅ་ལག་འདི་ཚོ་ཆ་ཚང་མོ་ཊ་ནང་བླུགས་ནས་ད་ལྟ་གནས་མཆོག་རྡོ་རྗེ་གདན་དང་སྐྱེལ་ཡས་ལ་ཁོ་རང་ཚོས་ཀྱི་རོགས་པ་གནང་གི་འདུག་དེ་དང་མཉམ་དུ་ཅིག་ཡང་མཚམས་རེ་ནི་ཅིག་ཡང་ཛ་དྲག་ནད་པ་ཛ་དྲག་དེ་འདྲས་ཡང་ལམ་ཁ་ལ་ཡར་མར་བསྡད་བྱས་ནས་ནད་པ་ཛ་དྲག་ཆགས་ཀྱོག་རིགས་འདི་ཚོ་ལ་ཡང་ལམ་སང་ད་ལྟ་གཞོན་ལྷན་ཚོགས་ཀྱིས་རོགས་པ་གནང་ཡ་འོ་དེ་འདྲས་དཔེ། ཕན་ཐོགས་ཕན་ཐོགས་ཆེན་པོ་བྱུང་ཤག་ལོང། རེད་རེད་རེད་ད་དེའི་དངོས་གནས་མི་ཚོགས་མང་པོ་དེ་ག་ས་ཅིག་གི་ཡོད་དུས་ག་ནས་དང་བླངས་དེ་དགོས་ངེས་ཅིག་རེད་ལ་ད་རྒྱལ་བ་རིན་པོ་ཆེའི་གསུང་ཆོས་དང་དུ་བླུགས་ཀྱི་སྐབས་ལ་ཡིན་པས་ན་ཡང་གཞོན་ནུ་ལྷན་ཚོགས་ཀྱི་དང་བླངས་དེ་ཞེ་གཅིག་གི་ད་ཕན་ཐོགས་པོ་ཅིག་ཡོང་གི་ཡོད་རེད་ཨ་ནི་དེ་བཞིན་ད་རེས་ཡང་རྒྱལ་བ་རིན་པོ་ཆེའི་གསུང་ཆོས་དེ་ད་དབུ་བཙུགས་མ་གནང་གོང་ལ་ཆ་བཞག་པས་ན་སྤྱི་ཚེས་ཉི་ཤུ་ལྔའི་ཉིན་མོ་དེ་ས་སྐྱའི་སྨོན་ལམ་དབུ་བཙུགས་གནང་ཡོད་ཟེར་བ།

འབྲེལ་ཡོད་ཀྱི་ད་ལྟ་གནས་ཚུལ་མང་པོ་གཅིག་གི་ངོ་སྤྲོད་གནང་སོང་པ་སངས་ཚེ་རིང་ལགས་ཐུགས་རྗེ་ཆེ་ཞུ་བ་ཡིན། ལགས་སོ་ཐུགས་རྗེ་གནང་སྒྲོལ་མ་ལགས། ལོང། ད་ད་ལྟ་ནི་ང་ཚོ་ཡང་དུས་ཚོད་ཀྱི་རྐྱེན་པས་ད་དེ་རིང་གི་ལེ་ཚན་འདིའི་གསར་འགྱུར་སྣ་ཚོགས་ངོ་སྤྲོད་ཞུ་མཚམས་ད་ག་བཞག་གི་ཡིན། ང་ཚོས་ཡང་ད་རེས་རྒྱལ་བ་རིན་པོ་ཆེ་ནས་ནི་གནས་མཆོག་རྡོ་རྗེ་གདན་ལ་བསྐྱངས་གནང་བའི་མཛད་འཕྲིན་དང་དམིགས་བསལ་ཆོས་འབྲེལ་སྐབས་ལ་སྩལ་གནང་བའི་བཀའ་སློབ་ཁག་ནི་ཟུར་འདོན་ཞུས་རྗེས་མུ་མཐུད་གསར་འགྱུར་སྣ་ཚོགས་ངོ་སྤྲོད་ཞུ་གི་ཡིན། རྣམ་པ་ཚོས་དེ་རིང་གི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ།